རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་གང་དུ་ཁྲིད་ཡོད་པའི་ཞིབ་ཕྲའི་གནས་ཚུལ་གསལ་ཁ་མེད་པར་ལྷག་ཡོད་པ་དང། ཁོང་དེ་སྔ་བཙན་བྱོལ་དུ་ཕེབས་མྱོང་བས། རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དེ་སྔ་ནས་བཀག་ཉར་དང་འདྲི་རྩད་བྱས་མྱོང་ཡོད་པ་དང། ཐེངས་འདིར་འཛིན་བཟུང་བྱེད་དོན་གཙོ་བོ་དེ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་རྐྱེན་གྱིས་ཡིན་པའི་སྐོར། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་གཉིས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ཕ་ཡུལ་གྱི་ཡུལ་མི་སོགས་ཀྱི་བདེ་འཇགས་ཀྱི་ཆེད། མིང་བརྗོད་འདོད་མེད་པའི་བོད་མི་ཞིག་གིས་མུ་མཐུད་དུ་བརྗོད་དོན་ལ། དེ་སྔ་ནས་རྒྱ་ནག་གཞུང་གིས་ཁོང་ལ་ཕྱི་ཕྱོགས་སུ་འབྲེལ་ཡོད་པའི་དོགས་གཞིའི་འོག་འདྲི་རྩད་དང་བཀག་ཉར། སུན་གཙེར་གྱི་གནས་སྟངས་བྱུང་མྱོང་ཡོད་པ་རེད་ལ། ཉེ་སྔོན་ཁོང་འཛིན་བཟུང་མ་བྱས་སྔོན་དེར་དཀའ་ངལ་འཕྲད་ཡོང་དགོས་པའི་གནས་ཚུལ་ཅུང་ཤེས་རྟོགས་བྱུང་བ་ལས། ད་ལྟའི་ཆར་ཁོང་འཛིན་བཟུང་བྱེད་མཁན་ནི་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཡིན་པ་དང་གསང་བའི་མི་སྣ་ཡིན་པ་ཤེས་རྟོགས་མེད་པ་དང་གཞན་ཡང་ས་གནས་གང་དུ་ཁྲིད་ཡོད་པ་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་བྱུང་མེད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ཀྱིས་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིར་ཏི་བྱེས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་མཐར་ཕྱིན་པའི་རྗེས་སུ་ལོ་ངོ་ལྔ་ཙམ་གྱི་རིང་ལ་ཀིར་ཏི་བྱེས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང་རྗེས་སུ་སྤྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ། གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པར། དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི། ནམ་རྒྱུན་ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས། ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང། རྒྱ་ནག་གི་སྒྲིག་ཁྲིམས་དང་འགལ་མཁན་ཞིག་མིན་པ་དང། ས་གནས་མང་ཚོགས་ཀྱིས་ཁོང་ནི་དད་གུས་བྱེད་ཀྱི་དགེ་འདུན་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། སྤྱིར་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་སྐོར་གྱི་ཉེས་མིང་འོག་བོད་མི་མང་པོ་ཞིག་འཛིན་བཟུང་བྱས་དང་བྱེད་བཞིན་ཡོད་པ་དང། ལོ་འདིའི་སྤྱི་ཟླ་གསུམ་པའི་ནང་གཞིས་ཀ་རྩེའི་ཡིན་པའི་གཡང་མཚོ་ལགས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་དང། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བརྒྱད་པའི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་གི་ཡིན་པའི་བོད་མི་ན་གཞོན་དཔལ་མགོན་ལགས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་བཙུགས་ནས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་བྱུང་ཡོད་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལས་ཁང་བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་ལ་མི་རིང་བར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ལྷན་དུ་བཀའ་མོལ་གནང་སྐབས་སུ་འགྲོ་བ་མིའི་ཐོབ་ཐང་སྐོར་ངེས་པར་དུ་གླེང་དགོས་པའི་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་ཡོད་པ་རེད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དང་གཞན་འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་སྒེར་པ་སོགས་ཚོགས་པ་ལྔ་བཅུ་ང་དགུ་ཡིས་ཨ་མི་རི་ཀའི་སྲིད་འཛིན་སྦའི་ཏན་ལ་མི་རིང་བར་ཨ་མེ་རི་ཀའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ཡི་ནང་དུ། ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་སྐབས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ལྷན་དུ་ཐུག་འཕྲད་སྐབས་སུ། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་བློ་འཚབ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པའི་གླེང་སློང་དགོས་པའི་ནན་སྐུལ་གྱི་ཡོངས་ཁྱབ་ཕྱག་བྲིས་ཤིག་ཕུལ་ཡོད་པ་རེད། སྙན་ཞུ་དེའི་ནང་དུ། འདས་པའི་ལོའི་ནང་དུ་ཨ་མེ་རི་ཀའི་སྲིད་གཞུང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁུངས་མང་བས། བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་ཇེ་སྡུག་ཏུ་འགྲོ་བཞིན་པ་དང། བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭའི་ནང་བཙན་དབང་གིས་འཇུག་བཞིན་པར་བློ་འཚབ་ཡོད་པའི་སྐོར་གསུངས་པ་དེའི་སྐོར་དང། གཞན་ཡུ་གུར་མི་རིགས་འཛིན་བཟུང་དང་མནར་གཅོད་གཏོང་བ། བཙན་དབང་གིས་བཀག་ཉར་བྱེད་བཞིན་པ་དང། ཧོང་ཀོང་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བའི་མིང་ཐོག་ནས་མི་དམངས་ཀྱི་རང་དབང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ་སོགས་གསུང་དགོས་པའི་ནན་སྐུལ་ཞུས་ཡོད་པ་རེད། དེ་བཞིན་པེ་ཅིན་ལ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང། སྒོ་ཤེས་རབ་རྒྱ་མཚོ་ལགས། ལྷུན་གྲུབ་གྲགས་པ་ལགས་སོགས་རྒྱ་ནག་གི་བཙོན་འོག་ཏུ་བཅུག་པའི་ཆབ་སྲིད་ཀྱི་བཙོན་མ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་བརྡ་ལན་ཞིག་ཞི་ཅིན་ཕིན་ལ་སྤྲོད་དགོས་པའི་ནན་སྐུལ་ཡང་ཞུས་ཡོད་པ་རེད། གཞན་ཚོགས་པ་ལྔ་བཅུ་ང་དགུ་ཡིས་ཕུལ་བའི་སྙན་ཞུ་དེའི་ནང་དུ། ཞི་ཅིན་ཕིན་གྱིས་འགོ་ཁྲིད་པའི་རྒྱ་ནག་གི་སྲིད་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེན་གཏོང་བཞིན་པའི་ཐད་ཞི་ཅིན་ཕིང་དང་ལྷན་དུ་གླེང་མོལ་བྱ་རྒྱུའི་གོ་སྐབས་བཟང་བོ་ཞིག་ཡིན་སྟབས་སྲིད་འཛིན་སྦེ་ཌེན་མཆོག་གིས་གོ་སྐབས་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་བ་དང་འབྲེལ། ང་ཚོ་གསོན་པོའི་རིང་དེར། འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་བྱ་རྒྱུ་གལ་ཆེན་པོ་རེད་ཅེས་བཀའ་སློབ་གནང་པའི་སྐོར། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཡུ་རོབ་ནང་གནམ་གཤིས་འགྱུར་ལྡོག་དང་ཞི་བདེའི་གོང་སྤེལ་ཐད་ཀྱི་འགོ་ཁྲིད་ཁག་ཅིག་ལ་བཞུགས་སྒར་ཕོ་བྲང་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བརྒྱད་ཀྱི་ཉི་མ་མཇལ་ཁ་བཀའ་སློབ་སྩལ་བ་དང་འབྲེལ། ང་ཚོ་གསོན་པའི་རིང་དེར་འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པ་གི་འདུ་ཤེས་ཀྱི་ཐོག་ནས།

ད་ནི་ང་ཚོས་བསམ་བློ་གསར་པ་བཏང་ནས་འགྲོ་བ་མི་ཐེར་འབུམ་བདུན་བརྒྱད་ཟིག་ཡོད་པ་ཚང་མ་སྐྱེས་ལུགས་གཅིག་པ་དང། ཚང་མས་སོ་སོའི་ཨ་མ་ལས་བརྩེ་བ་དང་བྱམས་སྐྱོང་ཡོད་ཚད་ཐོབ་པ་གི་ཉམས་མྱོང་དེ་ཀུན་ལ་བརྒྱ་ཆའི་བརྒྱ་ཐམ་པ་གཅིག་མཚུངས་ཡིན་པ་དང། སའི་གོ་ལ་ཆུང་ཆུང་འདིར་ང་ཚོ་ཀུན་ལ་བདག་པ་ཡིན་པས། ང་ཚོ་འགྲོ་བ་མི་རྣམས་གང་ལྟར་མཉམ་དུ་གནས་དགོས་པ་དང་ཕན་ཚུན་རོགས་རམ་གནང་དགོས་པ་མ་གཏོགས། ཆོས་ལུགས་མི་འདྲ་བ་དང་མི་རིགས་མི་འདྲ་བ་ཁ་མདོག་མི་འདྲ་བ་སོགས་ནི་རིམ་པ་གཉིས་པ་རེད། གལ་ཆེ་ཤོས་ནི་ང་ཚོ་སྐྱེས་ལུགས་དང་འཆི་ལུགས་ཨ་མའི་བྱམས་སྐྱོང་དགོས་པ་བཅས་ཚང་མ་གཅིག་གྱུར་ཡིན་པས། ང་ཚོ་གསོན་པོའི་རིང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་དགོས་པ་རེད་ཅེས་བཀའ་བསྩལ་གནང་གི་འདུག་ཅིང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཡུ་རོབ་ནང་ཟས་རིགས་ལས་འཆར་དང་འབྲེལ་བ་གི་སློབ་སྟོན་པ། མཇལ་བཅར་བ་ཧྥ་རན་སི་གི་མི་རིགས་ཐོ་མ་སི་ལུའུ་གང་ལགས་ནས་འགྲོ་བ་མི་གཅིག་གྱུར་ཡིན་པ་གི་གོང་ས་མཆོག་གི་དགོངས་གཞི་དེ་ནི་གནམ་གཤིས་འགྱུར་ལྡོག་གི་ལས་དོན་གྱི་ཐད་དུ་ནུས་པ་འཐོན་པ་གི་གཞི་རྩ་ཆགས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། All the same and we are all brothers and sisters and that can be you know the the basis for effective work on the on the climate front. འགྲོ་བ་མི་གཅིག་གྱུར་ཡིན་པ་གི་གལ་གནད་གི་ཐོག་གི ྋགོང་ས་མཆོག་གིས་དགོངས་པ་ཤུགས་ཆེ་བཞེས་གི་འདུག་ཅིང། གནམ་གཤིས་འགྱུར་ལྡོག་གི་ཆ་ནས་ང་ཚོ་ཚང་མ་གཅིག་པ་ཡིན་པ་ཧ་གོ་ཐུབ་ན། དེ་ནི་གནམ་གཤིས་འགྱུར་ལྡོག་གི་ལས་དོན་གྱི་ཐད་ལ་ནུས་པ་འཐོན་པ་གི་གཞི་རྩ་ཆགས་ཡོད་ཅེས་འགྲེལ་བརྗོད་གནང་སོང་ལ། ཡང་ཧྥ་རན་སི་གི་ནང་མི་ཤུགས་ཐོན་ཁུངས་ཀྱི་ཡིག་ཚང་གི་འགན་འཛིན་ལོ་རན་སི་ཀྲི་ཧྥང་ཁྲི་ནི་ལགས་ནས ྋགོང་ས་མཆོག་གིས་ཨ་མའི་བྱམས་བརྩེ་གལ་ཆེན་ཡིན་པར་བཀའ་སྩལ་བ་བཞིན། ས་ཡི་གོ་ལ་འདི་ང་ཚོས་མ་ཡུམ་དུ་བརྩིས་ཏེ་བདག་སྐྱོང་གནང་གལ་ཆེ་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

མོ་རང ྋགོང་ས་མཆོག་ལ་མཇལ་ནས་བྱམས་བརྩེའི་ཚོར་བ་ཤུགས་ཆེ་བྱུང་བ་འགྲེལ་བརྗོད་གནང་གི་འདུག། Well I felt a lot of love deep love here. ང་རང་ལ་བརྩེ་བའི་ཚོར་བ་ཧ་ཅང་ཤུགས་ཆེན་པོ་དང་ང་ཚོ་ཚང་མ་གཅིག་པ་ཡིན་པ་གི་ཚོར་ཤུགས་གཏིང་ཟབ་བྱུང་བ་འགྲེལ་བརྗོད་དུ་བཤད་མི་ཐུབ་པ་གི་ཉམས་མྱོང་ཟིག་རེད། ང་རང་འགྲོ་བ་མི་ཚང་མར་དུས་འདྲིར་ད་ང་ཚོ་ཚང་མ་བྱིས་པ་ལྟ་བུ་དང། མཉམ་དུ་རྩེད་མོ་རྩེ་ཆོག་པ་གི་སྣང་བ་ཟིག་འཁོར་སོང་ཞེས་འགྲེལ་བརྗོད་གནང་གི་འདུག། ལོ་རེའི་འཆར་ཅན་ཡུ་རོབ་ནང་གི་གནམ་གཤིས་འགྱུར་ལྡོག་དང་ཞི་བདེ་གོང་སྤེལ་གི་འགོ་ཁྲིད་གནང་མཁན་རྣམ་པས། བཞུགས་སྒར་དུ་འགོ་ཁྲིད་ཚོའི་ནང་བྱམས་བརྩེའི་ནུས་པ་སྤེལ་ཐབས་ཀྱི་ལྷན་ཚོགས་དེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དང་ལྷན་གནང་ཡོད་པ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོའི་མཇལ་ཁ་ལམ་སྟོན་ཀྱང་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་བྱུགས་ནས་དབུས་རྒྱུད་ཀྱི་བྱ་བའི་གསར་འགྱུར་ཞིག་ལ་གསན་རོགས་གནོངས་དང། རྒྱ་ནག་ནི། འཛམ་གླིང་གི་སྟེང་ང་བུ་ལོན་གཡར་གཏོང་བྱེད་མཁན་རྒྱལ་ཁབ་ཆེ་ཤོས་སུ་གྲགས་ཡོད་པ་ལྟར། ད་ལྟའི་ཆ་ལ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་དག་གིས་ཨ་སྒོར་ཁྲག་ཁྲིག་གཅིག་དང་གྲངས་ཆུང་གཅིག་ནས་ཁྲག་ཁྲིག། རྒྱ་ནག་ནི། འཛམ་གླིང་གི་སྟེང་བུ་ལོན་གཡར་གཏོང་བྱེད་མཁན་རྒྱལ་ཁབ་ཆེ་ཤོས་སུ་གྲགས་ཡོད་པ་ལྟར། ད་ལྟའི་ཆ་ལ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་དག་གིས་ཨ་སྒོར་ཁྲག་ཁྲིག་གཅིག་དང་གྲངས་ཆུང་གཅིག་ནས་ཁྲག་ཁྲིག་གཅིག་དང་གྲངས་ཆུང་ལྔ་གི་བར་གྱི་བུ་ལོན་འཇལ་དགོས་ཀྱི་ཡོད་ལུགས་གསར་དུ་བཏོན་པའི་སྙན་ཐོ་ཞིག་དུ་གསལ་ཡོད་ཅིང། རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་ཁག་ལ་བུ་ལོན་གཏོང་བའི་ཁྲོད་ཀྱི་བརྒྱ་ཆ་གི་བརྒྱད་ཅུ་ཙམ་ཞིག་གོ་ལ་གི་ལྷོ་རྒྱུད་དུ་རྒྱབ་སྐྱོར་གྱི་ཚུལ་དུ་གཏོང་གི་ཡོད་པའི་རྒྱལ་ཁབ་དག་ད་ཆ་ནོར་སྲིད་ཀྱི་དཀའ་ངལ་གྱི་ནང་ལྷུང་ཡོད་པར་སོང། གཙོ་ཆེ། ཡར་རྒྱས་འགྲོ་བཞིན་པའི་གོ་ལའི་ལྷོ་རྒྱུད་ཀྱི་རྒྱལ་ཁབ་ཁག་སྟེ་རྒྱ་ནག་ལ་བུ་ལོན་འཇལ་དགོས་མཁན་གྱི་རྒྱལ་ཁབ་ཚོས་བུ་ལོན་དུས་ལྟར་འཇལ་མ་ཐུབ་པ་ཡིན་ན་དེའི་མཇུག་འབྲས་སམ་ཡང་ན་རྒྱལ་ཁབ་དེ་ཚོ་གི་གྲས་ནས་རྒྱ་ནག་གི་ཅི་གསུང་བཀའ་སྒྲུབ་བྱེད་དགོས་པའི་གནས་སྟངས་ཆགས་སོང་ན་དེས་འཛམ་གླིང་སྤྱི་དང་ལྷག་པར་དུ་དམངས་གཙོ་གི་ལམ་སྲོལ་ལ་གནོད་པའི་བྱ་སྤྱོད་དང་དོ་ཕོག་ཐེབས་རྒྱུ་ཡིན་མིན་གྱི་སྐོར་རྒྱ་ནག་ཐད་ཀྱི་གནད་དོན་དབྱེ་ཞིབ་པ་དང་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར།

ད་ལྷག་པར་དུ་རྒྱལ་ཁབ་ལྔ་བཅུ་ང་བདུན་གཅིག་གི་བུ་ལོན་འཇལ་དགོས་ཀྱི་འདུག་ཟེར་གི་འདུག་དེ་ཡོང་ན་ད་འཛམ་གླིང་ལྔ་བརྒྱུད་ན་རྒྱལ་ཁབ་པ་ཉིས་བརྒྱ་ཟིག་ཡོད་རེད་ད། དེའི་ཐོག་ནས་ཉིས་ན་རྩིས་བརྒྱབ་ཡོང་ན་ད་འཛམ་གླིང་གི་རྒྱལ་ཁབ་བཞི་ཆ་ག་གཅིག་གི་ཉིས་ན་རྒྱ་ནག་ལ་བུ་ལོན་དེ་འཇལ་དགོས་ཀྱི་འདུག། རྒྱ་ནག་གིས་འདས་པའི་ལོ་ངོ་བཅུ་ཕྲག་གཉིས་ཙམ་གི་རིང་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་ལ་བུ་ལོན་གྱི་རིགས་སྟོང་ཕྲག་མང་བོ་བཏང་ཡོད་པ་ཁག་ད་ཆ་བུ་ལོན་སྤྲོད་འཇལ་གྱི་དུས་སུ་སླེབས་ཡོད་དུས། བུ་ལོན་གྱི་འོག་ཏུ་ཚུད་པའི་རྒྱལ་ཁབ་དག་ནོར་སྲིད་ཀྱི་དཀའ་ངལ་གྱི་ནང་ང་ལྷུང་ཡོད་པར་སོང། གནས་སྟངས་དེའི་འོག་རྒྱལ་ཁབ་དེ་འདྲ་གིས་རྒྱ་ནག་གི་ཅི་གསུང་བཀའ་སྒྲུབ་ཞུ་དགོས་པའི་གནས་སྟངས་ཆགས་མི་སྲིད་པ་མིན་པས་འདི་ཐད་ལ་ཁོང་གིས་མུ་མཐུད་བརྗོད་ན། ད་ལྟ་རང་བཞིན་གྱི་འཛམ་གླིང་གི་ཉེན་བརྡ་ཅུང་དམངས་གཙོ་དང་ཆོས་ཉིད་རང་དབང་དང་མཐུན་ལ་འགྱུར་ན་ད་རིམ་པ་བཞིན་དུ་ཤུགས་རྐྱེན་ངན་པ་ཅིག་ཐེབས

དཀའ་ངལ་ཆེ་བ་དངོས་འབྲེལ་ཡིན་པ་གང་ཞིག། ཞི་ཅིན་ཕིང་གི་དམིགས་བསལ་ལས་གཞི་ཞིག་སྟེ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་གི་འོག་དཔལ་འབྱོར་ཉམ་ཐག་གི་ཡུལ་གྲུ་ཁག་སྟེ་གཙོ་ཆེ་གོ་ལ་གི་ལྷོ་རྒྱུད་ལ་ཏིན་ཨ་མེ་རི་ཀ་དང་དེ་བཞིན་དུ་ལྷོ་ཤར་ཨེ་ཤེ་ཡ་གི་ཡུལ་གྲུ་ཁག་གི་གཞུང་ལམ་དང་མེ་འཁོར་ལྕགས་ལམ་གནམ་གྲུ་དང་ནུས་ཤུགས་ཀྱི་ལས་གཞི་བཅས་ཀྱི་འཛུགས་སྐྲུན་གྱི་ཐད་ལ་བུ་ལོན་བཏང་བ་དང་མཉམ་དུ་ཡར་རྒྱས་འགྲོ་བཞིན་པའི་ཉམ་ཐག་གི་རྒྱལ་ཁབ་དེ་དག་གིས། རྒྱ་ནག་ལ་བསྟུན་མཁས་བྱེད་དགོས་པའི་གནས་སྟངས་ཆགས་ཤིང་དེ་བཞིན་དུ་རྒྱ་ནག་ནི་ད་ཆ་འཛམ་གླིང་གི་སྟེང་བུ་ལོན་གཡར་གཏོང་བྱེད་མཁན་ཆེ་ཤོས་སུ་ཆགས་པ་སྟེ། འགན་མི་ལེན་པའི་རྒྱ་ནག་གི་བུ་ལོན་གཡར་གཏོང་གི་བྱ་སྤྱོད་དེ་ལ་སྐྱོན་འཇུག་མཁན་ཡང་ཡོང་གི་ཡོད། རྒྱ་ནག་གིས་གཡར་གཏོང་བྱས་པའི་བུ་ལོན་ལ་སྐྱེད་ཀ་མཐོན་པོ་སྤྲོད་དགོས་པའི་རྒྱུ་མཚན་ལ་བརྟེན་ནས་ས་གནས་ཀྱི་དངུལ་ལོར་དང་དེ་བཞིན་གོ་ལ་གཅིག་གི་དཔལ་འབྱོར་འཕེལ་རྒྱས་དེ་བཞིན་འགྲན་རྩོད་ཟིག་ར་དཀའ་ཚེགས་ཀྱི་ནང་ལྷུང་ཡོད་པར་གོང་བརྗོད་སློབ་ཆེན་དེས

བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཀྱི་འཐབ་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་བ་དེ་ལོ་འདིའི་སྤྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ནས་བཅུའི་བར་ཉིན་གྲངས་གསུམ་རིང་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཀྱིས་སྐོང་འཚོགས་གནང་ཡོད་པ་དང། སྐབས་དེར་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་གསར་འགོད་པར་གསུངས་དོན། ཐེངས་འདིའི་ཚོགས་འདུའི་ཐོག་བོད་ནང་གི་དངོས་ཡོད་ཀྱི་གནས་སྟངས་ལ་རྒྱུས་ལོན་གནང་གི་ཡོད་པ་མ་ཟད། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་ལ་དཔྱད་ཞིབ་གནང་གི་ཡོད་པའི་སྐོར་གསུངས་པ་རེད། སྤྱི་ཆ་ནས་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་ནི་དེ་སྔོན་སྤྱི་ལོ་གཅིག་དགུ་གོ་བརྒྱད་ལོར་གསར་བཙུགས་གནང་བ་ཞིག་ཡིན་པ་དང་ཚོགས་ཆུང་དེའི་ངོ་བོའི་ཐོག་གི་མཐའ་མའི་ཚོགས་འདུ་དེ་བཞུགས་སྒར་རྡ་རམ་ས་ལར་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་ཉིན་གཉིས་ཀྱི་རིང་འཚོགས་ཤིང། སྐབས་དེའི་ཚོགས་ཆུང་གི་ཚོགས་མི་བཅུ་དྲུག་ཙམ་མཉམ་ཞུགས་གནང་ནས་རྒྱ་ནག་གི་གནས་ཚུལ་དང་ཨ་མེ་རི་ཁ་དང་རྒྱ་ནག་དབར་གྱི་འབྲེལ་ལམ། རྒྱལ་སྤྱི་དང་རྒྱ་ནག་དང་བོད་ཀྱི་གནས་ཚུལ་སོགས་ཀྱི་ཐད་ལ་དགོངས་པ་བཞེས་ཕྱོགས་ཀྱི་སྐོར་ལ་བཀའ་བསྡུར་གནང་ཡོད་པ་རེད། ད་ལྟའི་གཏན་འཇགས་ཐབས་ཇུས་འཆར་འགོད་ཀྱི་ཚོགས་ཆུང་འདི་ནི་དེ་སྔོན་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་བཀའ་ཤག་སྐབས་བཅུ་དྲུག་པས་འཁོས་བསྡུ་གནང་སྟེ་གསར་བཙུགས་གནང་བ་ཞིག་ཡིན་པ་དང་ཚོགས་འདུ་ཐེངས་དང་པོ་དེ་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་བཅུ་གཅིག་པའི་ནང་འཚོགས་ཤིང་ཐེངས་འདིའི་ཚོགས་ཐེངས་ཐེངས་ལྔ་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གཙོས་བྱས་པའི་ཚོགས་ཆུང་གི་ཚོགས་མི་བདེ་སྲུང་བཀའ་བློན་དང་དྲུང་ཆེ་ཕྱི་དྲིལ་བཀའ་བློན་དང་ཕྱི་དྲིལ་དྲུང་ཆེ་བཀའ་ཤག་གི་ཆབ་སྲིད་དྲུང་ཆེ། བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་སོགས་ཚོགས་ཆུང་གི་སློབ་སྟོན་པ་བཀའ་ཟུར་བསྟན་པ་ཚེ་རིང་ལགས་དང། བཀའ་ཟུར་འབྲོང་ཆུང་དངོས་གྲུབ་ལགས། གཞན་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་བཅས་མཉམ་ཞུགས་གནང་ཡོད་འདུག་ལ། སྐུ་སྒེར་དྲུང་ཆེ་རྔ་བ་ཚེ་རྒྱམ་ལགས་དགའ་ལྡན་ཕོ་བྲང་ཡིག་ཚང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ཆེད་ཕེབས་གནང་ཡོད་པ་རེད། རྒྱ་ནག་གཞུང་གཉེར་བཟོ་ཚོང་ཁང་གི་འགོ་གཙོ་ཟུར་པ་ཞིག་ལ་གསང་ཉུལ་གྱི་ཉེས་མིང་བཙུགས་ནས་ལོ་དྲུག་གི་ཁྲིམས་ཆད་བཅད་ཡོད་པ་རེད། འདི་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ཕྱི་ཚེས་བདུན་ཉིན་གནས་ཚུལ་སྤེལ་བར་གཞིགས་ན། སི་ཁྲོན་ཞིང་ཆེན་ཁྲིན་ཏུའུ་མི་དམངས་ཁྲིམས་ཁང་གིས་རེས་གཟའ་མིག་དམར་ཉིན་ཝང་ཟེར་བའི་རྒྱ་ནག་གཞུང་གཉེར་བཟོ་ཚོང་ཁང་གི་འགོ་གཙོ་ཟུར་པ་ཞིག་གིས་ཚོང་དོན་དང་འབྲེལ་བའི་གསང་བའི་གནས་ཚུལ། ཕྱི་རྒྱལ་གྱི་གསང་བའི་སྒྲིག་འཛུགས་ལ་སྤྲད་པའི་ཉེས་འཛུགས་འོག་ལོ་དྲུག་གི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་མ་ཟད། རྒྱ་ནག་གི་སྒོར་འབུམ་ལྔ་གཞུང་བཞེས་བཏང་ཡོད་ལུགས་བདེ་འཇགས་ཉེན་རྟོག་པའི་སྐད་ཆ་ལུང་འདྲེན་གྱིས་སི་ཁྲོན་ཞིང་ཆེན་རླུང་འཕྲིན་དང་བརྙན་འཕྲིན་ཁང་གིས་སོ་སོའི་གཞུང་འབྲེལ་གྱི་ཝེ་པོ་དྲ་ལམ་དུ་བརྙན་ལམ་ནས་བསྒྲགས་ཡོད་པ་རེད། འཁོན་ལན་སློག་པར་དོགས་ནས་མིང་དངོས་བཤད་འདོད་མེད་པའི་རྒྱ་ནག་གི་ཁྲིམས་རྩོད་པ་ཞིག་གིས་གསུངས་དོན། རྒྱ་ནག་དམར་ཤོག་ཚོགས་པས་ཉེ་བའི་ཆར་གསང་མྱུལ་ཁ་གཏད་ཀྱི་ཁྲིམས་གཞི་བསྐྱར་བཅོས་བྱས་པའི་འོག་རྒྱུ་ཆ་གང་རུང་གི་གསང་མྱུལ་དང་ཡང་ན་གཞུང་གི་གསང་བ་ཡིན་མིན་ཐད་ཀྱི་འགྲེལ་བཤད་རྒྱག་སྟངས་ཁྱབ་ཆེ་རུ་བཏང་བ་དེའི་འོག་ད་ལྟ་རྒྱ་ནག་གཞུང་གིས་གནས་ཚུལ་མང་བོ་ཞིག་གསང་བ་ཡིན་ལུགས་ཀྱི་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད་ཅེས་དང། གཞན་ཁྲིམས་རྩོད་པས་མུ་མཐུད་དུ་གསུང་དོན། ཡོངས་བསྒྲགས་བྱས་ཟིན་པའི་སྲིད་གཞུང་གི་བརྡ་འཕྲིན་ཁག་ད་དུང་ཡང་གསང་བའི་ཁོངས་སུ་རྩི་བཞིན་ཡོད་པས། གལ་ཏེ་ཁྱེད་ཀྱིས་གནས་ཚུལ་འདིའི་རིགས་ཕྱི་རྒྱལ་གྱི་སྒྲིག་འཛུགས་ཁག་ལ་སྤྲད་པ་ཡིན་ན། ཁྱོད་ཀྱིས་གསང་མྱུལ་བྱེད་བཞིན་ཡོད་པར་མཐོང་གི་ཡོད་པས། གནས་ཚུལ་དེ་ནི་དགོད་བྲོ་བ་ཞིག་རེད་ཅེས་གསུངས་པ་རེད། རྒྱ་ནག་གཞུང་གིས་དུས་རྒྱུན་དུ་གསར་འགོད་པ་དང་ཐོབ་ཐང་ཁྲིམས་རྩོད་པ། འགྲོ་བ་མིའི་ལས་དོན་གཉེར་མཁན་དག་གིས་དྲ་ལམ་བྲིས་པའི་གནས་ཚུལ་ཁག་ལ་བསྙད་ནས་རྒྱལ་ཁབ་ཀྱི་གསང་བ་ཕྱིར་གྱར་བའི་ཉེས་འཛུགས་འོག་ཁྲིམས་ལ་སྦྱར་གྱི་ཡོད་ནའང། ཉེ་བའི་ཆར་བསྐྱར་བཅོས་བྱས་པའི་ཁྲིམས་གཞི་དེའི་འོག་གང་ཞིག་རྒྱལ་ཁབ་ཀྱི་གསང་བ་དང་ཁེ་ཕན་ལ་འགལ་འཛོལ་བྱས་ཡོད་མེད་འགྲེལ་བཤད་གསལ་བོ་མེད་པ་འདི་འདི་གའི་རྒྱ་སྐད་ཚན་པས་གནས་ཚུལ་སྤེལ་ཡོད་པ་རེད། རྒྱ་ནག་གིས་ཨེས་ཏྲོ་ནེའི་ནང་དུ་ཡོད་པའི་ཐའེ་ཝན་གྱི་གཞུང་འབྲེལ་ལས་ཁུངས་གང་འདྲ་ཞིག་ཡིན་ནའང་སྒོ་ཕྱེ་རུ་མ་འཇུག་རོགས་ཞེས་ནན་སྐུལ་བྱས་ཡོད་པ་རེད། པེ་ཅིན་ནས་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་དུ། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་ཨེས་ཏྲོ་ནེ་ཡ་རྒྱལ་ཁབ་ལ། ཡུལ་དེའི་ནང་ཡོད་པའི་ཐའེ་ཝན་གྱི་གཞུང་ཚབ་ལས་ཁུངས་ཁག་སྒོ་ཕྱེ་རུ་མ་འཇུག་རོགས་ཞེས་ནན་སྐུལ་བྱས་པ་དང། ཨེས་ཏྲོ་ནེའི་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་ཆེན་མོ་ཀོ་ཤ་མེ་ཟེར་བ་དང། ཨེས་ཏྲོ་ནེའི་གྲོས་ཚོགས་ཀྱི་རྒྱ་ནག་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཁྲོ་མ་སི་ཟེར་བ་གཉིས་ཀྱིས་རེས་གཟའ་མིག་དམར་ཉིན་ལ་ལྷན་ཚོགས་སྐབས་སུ་རྒྱ་ནག་གི་གཞུང་ཚབ་པ་ཀོ་ཡིས་གལ་སྲིད་ཨེ་སི་ཀྲོ་ནི་ཡ་ནང་ཐའེ་ཝན་གྱི་ལས་ཁུངས་དེ་འདྲ་སྒོ་ཕྱེ་བ་ཡིན་ན་ངོ་རྒོལ་གྱི་ཚུལ་དུ་རྒྱ་ནག་ཏུ་ཕྱིར་ལོག་བྱེད་ཀྱི་ཡིན་ཞེས་བཤད་ཡོད་པ་རེད། རྒྱ་ནག་གཞུང་གིས་ཨེ་སི་ཀྲོ་ནི་ཡའི་ནང་དུ་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་ཁས་ལེན་བྱས་པ་དེར་འགྱུར་བ་མེད་པར་སོར་གནས་བྱས་ནས་ཐའེ་ཝན་གྱི་ལས་ཁུངས་གང་ཡིན་ནའང་ཡུལ་དེའི་ནང་དུ་གསར་འཛུགས་བྱ་རུ་མ་བཅུག་པར་རྒྱ་ནག་དང་ཨེ་སི་ཀྲོ་ནི་ཡ་གཉིས་ཀྱི་འབྲེལ་བར་སྲུང་སྐྱོབ་བྱ་དགོས་ལུགས་ནན་བརྗོད་བྱས་ཡོད་པ་རེད། བདུན་ཕྲག་སྔོན་མར་ཐའེ་ཝན་གྱི་ཕྱི་སྲིད་ལས་ཁུངས་ནས་ཨེས་ཐོ་ནི་ནང་ཐའེ་ཝན་གྱི་སྐུ་ཚབ་ལས་ཁུངས་ཤིག་སྒོ་འབྱེད་རྒྱུར་ཡུལ་གྲུ་གཉིས་བར་གྲོས་མོལ་བྱེད་བཞིན་ཡོད་པའི་སྐོར་གསུངས་ཡོད་པ་རེད། ཡིན་ནའང་ད་ལྟའི་བར་ཡུལ་གྲུ་གཉིས་བར་གནས་ཚུལ་དེའི་ཐད་ཀྱི་མཐའ་མའི་ཐག་གཅོད་གང་ཡང་བྱུང་མེད་པ་རེད། བདུན་ཕྲག་འདིའི་ནང་ཐའེ་ཝན་གྱི་ཕྱི་འབྲེལ་བློན་ཆེན་ཇོ་སེབ་ཝུ་ལགས་ཨེས་ཐོ་ནི་ཡ་དང་ཡུལ་དེའི་ཁྱིམ་མཚེས་རྒྱལ་ཁབ་ལི་ཐོ་ནི་ཡ་དང་ལཱད་ཝི་ཡར་གཟིགས་སྐོར་གནང་རྒྱུ་ཡིན་པ་དང། ལི་ཐོ་ནི་ཡ་དང་ལཱད་ཝི་ཡའི་ནང་དུ་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་ཡོད་པ་རེད། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ཞེས་པའི་ནང་དུ་ལྷོ་ཁ་ཕྱོགས་སུ་རྒྱ་མི་གཏེར་འདོན་པའི་ཆེད་དུ་གཞིས་ཆགས་འཛུགས་སྐྲུན་གྱི་ལས་གཞི་སྤེལ་བའི་ཐད། བོད་རྒྱུད་ཀྱི་གནས་ཚུལ་ཕྱོགས་བསྡུས་ཀྱིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་གནོངས། གོང་དུ་ངོ་སྤྲོད་བྱས་པ་བཞིན་ཉེ་བའི་ཆར་རྒྱ་ནག་གཞུང་འབྲེལ་གསར་ཤོག་གིས་བཏོན་པའི་གནས་ཚུལ་ཞིག་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་གྱི་ཁོངས་སུ་གཏོགས་པ་ཆུ་གསུམ་རྫོང་དུ་རྒྱ་མི་གཏེར་ཁ་སྔོག་འདོན་བྱེད་མཁན་གྱི་ཆེད་དུ་དམིགས་ནས་སྡོད་གནས་གསར་པ་འཛུགས་སྐྲུན་བྱེད་ཀྱི་ཡོད་པའི་གནས་ཚུལ་ཟིག་ཁྱབ་བསྒྲགས་བྱས་ཡོད་པའི་ནང་རྒྱ་ནག་རྒྱལ་ཡོངས་ཀྱི་ཏི་ཚའམ་བོད་སྐད་དུ་གཤའ་དཀར་ཞེས་འབོད་པའི་ལྕགས་རིགས་གཏེར་འདོན་གྱི་བཟོ་ཚོང་ཆེ་ཤོས་ཟིག་བོད་གཞུང་གཏེར་འདོན་ཀུང་སི་གི་ལྷོ་ཁ་ཡན་ལག་ཀུང་སི་གི་ལས་བཟོ་བ་རྣམས་ལ་ཁང་པ་གསར་རྒྱག་བྱེད་ཀྱི་ཡོད་ཅེས་བཤད་ཡོད་པ་འདིས་ཅི་ཞིག་མཚོན་གི་ཡོད་ནི་རེད་ཟེར་ན་གཏེར་ཁ་བསྔོགས་ཚར་བའི་རྗེས་ལ་ཡང་ལས་བཟོ་བ་རྣམས་སོ་སོ་གི་གནས་ཡུལ་དུ་ཕྱིར་ལོག་བྱེད་རྒྱུ་མིན་པར་གནས་དེ་ལ་གཉུག་མར་གནས་རྒྱུ་ཡིན་པས་ན་སྤྱིར་བཏང་གི་ཆ་ནས་བལྟས་ན་རྒྱ་ནག་དམར་པོའི་གཞུང་གིས་བོད་ལ་དབང་བསྒྱུར་བྱས་པའི་ཚུན་ནས་གཏེར་ཁ་འཚོལ་ཞིབ་ཀྱི་ལས་རིགས་ཡོངས་ཀྱི་ཁྱབ་ཁོངས་ཧ་ལམ་རྒྱ་མི་རིགས་ཀྱིས་བཟུང་ཡོད་པ་མ་ཟད་གཏེར་ཁ་བཀོལ་མཁན་ཡང་ཕལ་མོ་ཆེ་རྒྱ་མི་རིགས་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་བོད་ལྗོངས་ལྷོ་ཁར་ཡོང་རྒྱུ་བསྡད་པའི་གཏེར་འདོན་པ་ཚོ་ཡང་རྒྱ་མི་ལས་ཀ་བ་གི་གྲས་ཡིན་པ་ཚོད་དཔག་བྱེད་ཐུབ་ཀྱི་འདུག་ཅེས་གནད་དོན་དབྱེ་ཞིབ་པ་གིས་ངོས་འཛིན་གནང་གི་ཡོད་ལ། དེས་ན། གཏེར་ཁ་སྔོག་མཁན་འདི་གི་གྲས་ནས་ས་སྐྱེས་རྡོ་སྐྱེས་ཀྱི་མི་དམངས་ཀྱི་འཚོ་གནས་དང་གོམས་གཤིས་ལ་དོ་ཕོག་འགྲོ་བ་དང་རིག་གཞུང་དང་ཁོར་ཡུག་ལ་སོགས་པར་ཤུགས་རྐྱེན་ཐེབས་རྒྱུ་ཡིན་མིན་གྱི་སྐོར་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ཀྱིས་གསུངས་ན། གཏེར་ཁ་སྔོག་འདོན་གྱི་ལས་བཟོ་བ་དེ་ཚོའི་ཆེད་དུ་ནི་གཞིས་ཆགས་བཟོ་གི་ཡོད་ཡ། ད་དེ་གིས་ཅིག་ས་གནས་མི་དམངས་དང་བོད་ཀྱི་རིག་གཞུང་ཁོར་ཡུག་ལ་སོགས་པ་ད་ཤུགས་རྐྱེན་ག་རེ་ཐེབས་ཀྱི་རེད་ཟེར་ཡ་དེ་རེད། ད་དེ་དཔེ་དེ་གསལ་བོ་རེད། རྒྱ་ནག་དམར་ཤོག་གིས་བོད་ལ་བཙན་འཛུལ་བྱེད་ཡ་ནས་བཟུང་སྟེ། ཨ་ནེ་ཆུ་མཛོད་བརྒྱབ་ན་འདྲ་གཏེར་ཁ་སྔོག་ན་འདྲ། ཨ་ནེ་དེ་འདྲའི་བྱེད་དུས་སྒང་ལ་ཨ་ནེ་ཁོ་ཚོ་ལས་བཟོ་བ་དེ་ཚོ་ད་བརྒྱ་ཆ་གི་དགུ་བཅུ་གོ་དགུ་དང། ཚེག་དགུ་དགུ། རྒྱ་ནག་ཡ་ཁྲིད་ཡོང་དགོས་པ་རེད། དེ་དུས་སྒང་ལ་ཁོ་རང་ཚོ་འདུག་ས་ཨ་ནེ་དེ་ཁང་པ་རྒྱག་ཡ་དང་ཨ་ནེ་ཁོ་ཚོ་གཞིས་ཆགས་དེ་ནས་ཆུ་མཛོད་བརྒྱབ་ཚར་ཡ་དང་གཏེར་ཁ་སྔོག་ནས་ལས་དོན་དེ་ཚོ་བསྒྲུབས་པའི་རྗེས་ལ་ཚར་བའི་རྗེས་སུ་ཨ་ནི་ས་ཆ་དེ་ལ་ཕལ་ཆེར། རྒྱ་གི་གྲོང་ཁྱེར་ཅིག་ཆགས་ཀྱི་ཡོད་ཡ། ད་དེ་དཔེ་དེ་ས་ཆ་མང་པོ་ཞིག་ལ་དེ་བྱུང་བསྡད་ཡོད་རེད། ད་རྒྱ་གི། གཞིས་ཆགས་དེ་འདྲ་ཆགས་དུས་སྒང་ལ་ད་བོད་གི་རིག་གཞུང། བོད་གི་སྐད་དང་ཡི་གེ་དང་བོད་གི་ཁོར་ཡུག་ལ་གཏོར་བརླག་ཆེན་པོ་འགྲོ་གི་ཡོད་ཡ་དེ་ད་གསལ་པོ་རེད། ཕྱོགས་གཅིག་ནས། ཨ་ནི་རྒྱ་མི་ཟེར་ཡ་དེ་ལ་ཨ་ནི་ཆོས་དད་དང། ཨ་ནི་དེ་འདྲའི་མེད་དུས་སྒང་ལ་ཨ་ནི་ཁོ་ད། ཅིག་བོད་གི་ས་ཆ་རི་བཟང་ལ་སོགས་པ་ནི་ག་རེ་ཟེར་དགོས་རེད། ཅིག་བཙོག་པར་བཟོས་ན་འདྲ། དེ་ལ་འཛེམ་ཟོན་ཅི་ཡང་མེད་པའི་སྒོ་ནས་ནི་ལོངས་སུ་སྤྱོད་པ། དེ་འདྲ་ཡི་གནས་སྟངས་མང་པོ་ཅིག་ཆགས་པ་རེད། རྒྱ་མི་བོད་ལ་སླེབས་པའི་རྗེས་ལ། བོད་ཀྱི་ས་ཁུལ་གང་སར་ས་རྐོ་རྡོ་སློག་བྱས་པ་དང་དེ་བཞིན་གང་བྱུང་ཤིང་ནགས་གཅོད་འབྲེག་བྱས་པའི་ཉེར་ལེན་གྱིས་རང་བྱུང་གི་ཁོར་ཡུག་འབག་བཙོག་བཟོས་ཡོད་པ་བཞིན་འདས་པའི་ལོ་ངོ་བཅུ་ཕྲག་དུ་མ་གི་རིང་མཚོ་སྔོན་པོ་གི་མུ་རུ་གི་ཕྱོགས་སུ་རྡོ་སོལ་སྔོག་འདོན་བྱས་པའི་ཉེར་ལེན་གྱིས་ཁུལ་དེའི་རང་བྱུང་ཁོར་ཡུག་ལ་ཉམས་གསོ་བྱ་དཀའ་བའི་གནས་སྟངས་ཆགས་ཡོད་པ་དཔེ་མཚོན་ལྟ་བུ་ཡིན། དེ་བས་གཏེར་ཁ་སྔོག་མཁན་དག་ས་གནས་དེ་ལ་མུ་མཐུད་ནས་བསྡད་པ་ཡིན་ན་ཁོར་ཡུག་ཉམས་ཆག་འགྲོ་བ་དང་ཐ་ན་རི་དྭགས་སེམས་ཅན་གྱི་འཚོ་གནས་ལ་ཡང་ཉེན་ཁ་འཕྲད་རྒྱུ་ཡིན་མིན་གྱི་སྐོར་ཁོང་གིས་མུ་མཐུད་གསུངས། ཁོར་ཡུག་གཏོར་བརླག་འགྲོ་ཡག་དག་དཔེ་དེ་ཡིན་པ་རེད་ཐ་ན་ད་སེམས་ཅན་རི་དྭགས་སེམས་ཅན་ཚང་མ་ལ་ད་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཡོད་རེད་དེ་ད་བར་དུ་བྱུང་བསྡད་ཡོད་རེད་དེ་དུས་སྒང་ལ་ད་ཅིག་ས་གནས་མི་མང་ལ་དེ་ག་ནང་བཞིན་རྒྱ་གི་ལུགས་སྲོལ་རྒྱ་སྐད་རྒྱ་གི་སློབ་གྲྭ་ནི་རྒྱ་གི་ཚོང་ཁང་དེ་འདྲ་མང་པོ་ཡོང་དུས་སྒང་ལ་གཞིས་ཆགས་ཡོད་དུས་སྒང་ལ་གོ་དེ་ཚོ་ཡོད་ཡོད་པ་རེད་དེ་འདྲ་ཡིན་དུས་སྒང་ལ་དེ་གི་དཔེ་དེ་ད་ས་གནས་དེ་གི

རྒྱ་ནག་གཞུང་གིས་བོད་ཀྱི་སློབ་གྲྭ་དང་དེ་ནས་བོད་དང་སྐད་དང་ཡི་གེ་བོད་ཀྱི་སྐད་དང་ཡི་གེ་དེ། ཨེ་ཅིག་སློབ་གཉེར་བྱེད་ཡ་དེ། དམ་བསྒྲགས་བྱས་ནས་མེད་པར་བཟོས་པ་རེད། ཕྱོགས་གཅིག་ནས་རྒྱ་ནག་ནས་རྒྱ་མི་དེ་འདྲ་མི་འབོར་འབོར་ཆེན་པོ་ཡར་གནས་སྤོ་བྱེད་ཀྱི་ཡོད་ད་འདི་རྒྱ་ནག་གི་ཆབ་སྲིད་གི། བོད་མི་རིགས་རྩ་མེད་བཟོ་ཡ་གི་ཆབ་སྲིད་གི། སྲིད་བྱུས་གི། ནང་ལོགས་ནས། ནི་གུ་གྲུབ་ཆ་གཅིག་ཆགས་ཡོད་རེད་དེ་དུས་སྒང་ལ་དེ་གིས་བོད་པ་ལ། བོད་པ་ས་གནས་ས་ཐོག་ལ་གནོད་སྐྱོན་ཕོག་གི་ཡོད་ཡ་དེ་ད་དཔེ་དེ་བརྒྱ་ཆ་གི་བརྒྱ་རེད། དེ་དུས་སྒང་ལ་དེ་འདྲ་མང་པོ་ཅིག་བྱུང་བསྡད་ཡོད་རེད་བྱུང་དང་འབྱུང་བཞིན་པ་རེད། དེ་དུས་སྒང་ལ་དེ་གིས་ད་ཅིག་ས་གནས་ས་ཐོག་ལ་ཏན་ཏན་ཕོག་ཐུག་ཆེན་པོ་ཅིག་འགྲོ་གི་ཡོད་ཡ་གསལ་པོ་རེད། མཐོ་སྒང་བོད་ན་དབྱིན་ཇི་གི་སྐད་དུ། Chromium། ཟེར་ཞིང། དངུལ་མདོག་དང་འདྲ་ཞིང་ལྕགས་རིགས་ལ་བྱུགས་ན་བཙའ་མི་ཆགས་པ་ཞིག་སྟེ་ད་ཚའམ། ཡུལ་སྐད་དུ་ཞ་དཀར་ཞེས་འབོད་པའི་ལྕགས་རིགས་ཁྱད་པར་བ་འདིའི་ཐོན་ཁུངས་ཕུན་སུམ་ཚོགས་པ་དང་ལྷག་པར་དུ་བོད་གཞུང་ལྷོ་ཁ་གི་ཕྱོགས་སུ་གཏེར་ཁ་དེ་ཁྱོན་ཆེན་པོ་ཡོད་པའི་སྟབས་ཀྱིས་ལྷོ་ཁ་གྲོང་ཁྱེར་གྱི་ཁོངས་སུ་གཏོགས་པ་ཆུ་གསུམ་རྫོང་གི་ནོར་བུ་ས་གཏེར་འདོན་ས་ཁུལ་ནི་ཀྲུང་གོའི་བོད་གཞུང་གཏེར་འདོན་ཀུང་སི་གི་ལྷོ་ཁ་ཡན་ལག་ཀུང་སི་ཆགས་ས་གི་གནས་ཡིན་པ་རྒྱ་ནག་གཞུང་འབྲེལ་ཉིན་རེའི་གསར་ཤོག་གིས་བརྗོད་འདུག་པ་མ་ཟད་ལྷོ་ཁ

རྒྱ་ནག་གིས་ཁྲིམས་མེད་ལུགས་མེད་ཀྱིས་བོད་ཀྱི་ས་ཁུལ་གང་ས་ལ་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་འབག་བཙོག་བཟོས་དང་བཟོ་བཞིན་པར་སྐྱོན་བརྗོད་ཤུགས་ཆེན་པོ་བྱེད་བཞིན་པར་མ་ཟད། བོད་ནང་དུ་ཡང་གཏེར་ཁ་སྔོག་འདོན་གྱི་ལས་གཞི་གི་རིགས་ལ་ས་གནས་ཀྱི་བོད་མི་ཚོ་གིས་མི་འདོད་པའི་རྣམ་འགྱུར་བསྟན་ཡོད་པ་དཔེ་ཆ་བཞག་ན་དེ་སྔོན་ཨ་མདོ་བསང་ཆུ་རྫོང་གི་ཨ་མཆོག་གོང་སྔོན་ལ་རིར་གཏེར་ཁ་སྔོག་པའི་རྒྱུ་མཚན་གྱིས་ས་གནས་ཀྱི་བོད་མི་གི་ངོ་རྒོལ་ལས་འགུལ་ཐེངས་མང་བྱུང་བར་མ་ཟད་ལོ་འགའ་ཤས་ཀྱི་གོང་ཁམས་མི་ཉག་ལྷ་སྒང་དཀར་རྒྱལ་ཁ་རུ་གཏེར་ཁ་ལ་སྔོག་འདོན་བྱེད་པའི་དུག་ཆུ་བཞུར་ཆུའི་ནང་བཏང་བའི་ཉེར་ལེན་གྱིས་ཉ་མང་པོ་སྡེབ་ཤི་ཐེབས་པ་དང་ས་གནས་མི་དམངས་ལ་དཀའ་ངལ་འཕྲད་པས་མི་དམངས་འདུ་འཛོམས་ཀྱིས་ཕ་ཡུལ་ལ་གཏོར་བརླག་བཏང་མི་ཆོག་ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཅེས་འབོད་ཚིག་བསྒྲགས་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་གནས་ཚུལ་བྱུང་ཡོད་ལ། ཡང་ལོ་འགའ་ཤས་ཀྱི་གོང་སྟོད་མངའ་རིས་སྒེར་རྩེ་རྫོང་གཞུང་བ་ཡུམ་མཚོ་གི་གསེར་ལུང་ཞེས་པའི་ས་ཆ་ལ་ལོ་ངོ་ཉི་ཤུ་ཙམ་གི་རིང་ལ་ས་གནས་ཀྱི་བོད་མི་ཚོས་གཏེར་འདོན་གྱི་ལས་གཞི་འགོག་ཐབས་བྱས་པའི་གནས་ཚུལ་ཤོད་ཀྱིན་ཡོད་ལ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་མི་རིགས་རང་སྐྱོང་ས་ཁུལ་གྱི་བཅའ་ཁྲིམས་ཀྱི་ནང་མི་རིགས་རང་སྐྱོང་ས་ཁུལ་གྱི་རང་སྐྱོང་བཅའ་ཁྲིམས་ཀྱིས་རྒྱལ་ཁབ་ཀྱི་སྤྱི་ཁོག་སྙོམས་སྒྲིག་བྱེད་པའི་འོག་མི་རིགས་ས་ཁུལ་གྱི་ཁྱད་ཆོས་དང་དགོས་མཁོར་བཅས་ལ་བརྟེན་ནས་དཔལ་འབྱོར་འཛུགས་སྐྲུན་གྱི་བྱེད་ཕྱོགས་སྲིད་ཇུས་དང་འཆར་གཞི་བཅས་བཟོ་འགོད་བྱེད་དགོས་ཞེས་དང། ཡང་གཏེར་ཁ་སྔོག་འདོན་གྱི་སྐོར་གྱི་རྩ་ཁྲིམས་དོན་ཚན་བཅུ་པ་གི་ནང་རང་སྐྱོང་ས་ཁུལ་དུ་གཏེར་ཁ་སྔོག་འདོན་གྱི་ལས་གཞི་སྤེལ་བའི་སྐབས་སུ་སྲིད་གཞུང་གིས་ས་གནས་མི་དམངས་ཀྱི་ཁེ་ཕན་ལ་བསམ་ཞིབ་དང།

ཆུ་མཛོད་དང་ཆུ་རགས་རྒྱག་པའི་ལས་གཞི་དེ་འདྲ་གི་འོག་བོད་ཀྱི་སྐྱེ་ཁམས་ཁོར་ཡུག་ལ་སླར་གསོ་དཀའ་བའི་གནས་སྟངས་འཕྲད་རྒྱུ་ཡིན་པ་ཁོར་ཡུག་དང་འབྲེལ་བའི་སྙན་ཐོ་ཁག་ནང་ཐོན་གྱི་ཡོད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང། རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན་ན།